དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང་བྷའི་བྷལ་ནང་གི་འགྲོ་སྟངས། དང། ཡ། ཡང། གཡུང་མ། རང་གི། འཇིག་རྟེན་ལ། ཕན་ཐོགས་མཁན་གྱི། གསུང་དང། ཆོས་གཏམ་དང། ན་ཚ། མི་ཡོང་གི། ཐོག། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ལྡིའུ། ནང་ནས། མི་མང། ལྷན་རྒྱས།

写给福音节目收。 就可以了。 我们的电子信箱是佳丽， 佳丽的汉语拼音 atvohcvohc 点儿 cn， 欢迎您的来信。 ल े a ि म कल्सा एक थंजिक से रोनं ལས་རིམ་ཨ་ས་ཀའི་བ་ནི། Post Box number གཅིག་ཀླད་ཀོར་གཉིས་བདུན་དགུ Kathmandu Nepal། Voice of Hope ཨ་ས་ཀའི་བ་ནི Seven Day Adventist ཚོགས་པ་གི་ཐོག་ནས་ཁྱོད་ཚོ་མི་མང་གི་གསན་ཏེ་ཡོད་པ་རེད་འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ལྡེའུ་ནས་མི་མང་ཚང་མ་གི་བར་ལ་གསན་མྱོང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ། ལ། ངས་ཡི་ཨ་ས་ཡི་སེ་མན་གྱི་ཡབ་ཡེ་ཤུ་ཀྱི་ལས་ནས་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ། དེ་རིང་གི་ལས་ནས་ཚང་མ་མི་མང་རེ་ལྡེའུ་ཉན་མཁན་གི་མི་མང་གི་རེད།

འདི་རེ་ལྡིའུ་ཨ་ས་གི་བ་ནི་གི་ལས་ནས་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡག་འབྱོར་གི་ཡོད་མེད་དེ་ཉིད་ཀྱི་ཡིན་གཞི་ལེན་འདོད་ཡོད་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ང་གིས་འདི་རེ་ལྡིའུ་ཉན་མཁན་གི་མི་མང་ཚང་མ་ལ་ཡང་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་གཞི། མི་མང་ལྷན་རྒྱས་རྣམ་པ་ཚོ། ང་ཚོ། ད་དེ་རིང་གི་ཡང་ཡབ་ཡེ་ཤུ་གི་བཀའ་དེ་བྱེད་པའི་གི་སྐབས་ལ་ཡང་ང་དཀོན་མཆོག་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་གཞི། ཡབ་བ་ཡེ་ཤུ་ལ་ཕྱག་འཚལ་ལོ། དཀོན་མཆོག་གི་འགྲོ་སྟངས་གི་ཐོག་ལ་དེ་རིང་གི་ང་ཡབ་ཡེ་ཤུ་གི་གསུང་གི་གསུང་རབ་དང་མི་མང་གི་བར་ལ་རེ་ལྡིའུ་ནས་མི་མང་གི་བར་ལ་ཕུལ་མཁན་གི་ཐོག་ལ་རོགས་རམ་གནང་ཨ་མེན། མི་མང་ལྷན་རྒྱས་རྣམ་པ་ཚོ། ད་དེ་རིང་གི་ཁོང་གི་གསུང་རབ་དེ་ག་འདྲ་ཡོད་ཟེར་ན་བྷའི་བྷལ་ནང་ལ་ང་ཚོ།

ཁོང་ཚོ་ག་ནས་ཡོད་པ་དེ་ཧ་གོ་གིན་གོ་གོ་གིན་ཡིན་ནོ། མི་མང་ལྷན་རྒྱས་རྣམ་པ་ཚོ་དེ་དུས་ཆུས་ལ་མི་ཆེན་པོ་ག་པལ་གྱི་དཀོན་མཆོག་གི་ཆོལ་གིན་གྱི་དོན་འདི་འཚོལ་གི་གང

འདོད་ན་ཡང། ཁྲག་རླུང་མང་པོ་ཁུར་ནས་སྡོད་དགོས་ཀྱི་ཡིན་པ་རེད་མི་མང་ལྷན་རྒྱས་ཚང་མ་ཚོ། དེ་ཐོག་ལ་དཀོན་མཆོག་གི་གསུང་དེ་ཡོད་པ་ཡིན་ནོ། ཚེ་འདི་ལ་སྡིག་པ་དང་པའི་ས་མང་པོ་གསོག་ནས་ཅི་གང་ཡང་ཡག་ཡང་ཡག་མེད་པ། རེད། འདི་ནི། ཚེ་འདི་ལ། གཅིག་པུ་རེད། ཚེ་ཧ་ལོ་ལ་ཅི་གང་ཡང་ཕན་ཐོགས་ཡོད་བ་མ་རེད། ངར་མ་རེད། དེ་ནས་དེ་ཡི་ཚེ་འདི་ལ། ཁང་པ་ཡག་པོ་ཡོང་ནས། འདི་ཡང་ཚེ་འདི་ལ་གཅིག་པུ་རང་རེད་ཚེ་ཧ་ལོ་ལ། གས། ཐོ། དང་སྡིག་པ་སྤངས་ནས་ཆོས་བྱས་ན་ཡག་པོ་ཡོང་བ་རེད། མི་མང་ལྷན་རྒྱས་རྣམ་པ་ཚོགས། མི་མང་ལྷན་རྒྱས་རྣམ་པ་ཚོ་ལ། འཛམ་བུ་གླིང་ལ་ཡོད་པའི་སེམས་ཅན་ཐམས་ཅད་དེ་རང་རང་སོ་སོ་ཡི་གིས། སོ་སོ་ཡི་གིས་བཅུག།

ཅི་གང་ཡང་ང་སེམས་པ་ཀྱི་སྐྱིད་པོ་མེད་པ་རེད། མི་མང་འདི་ཚོ་རང་གི་ཐོག་ལ་སེ་ལས་བསམ་བློ་བཏང་ཡོད་རེད། ཡིན་ནའང་གཞན་གྱི་ཐོག་ལ་བསམ་བློ་མི་བཏང་ཡོད་པ་རེད། དེ་ནས་གཞན་པ

མི་ལ་རྒྱུ་དང་ན་ཕྱུག་པོ་ཆགས་ན། དེ་ནི་ཁོང་གི་སེམས་ལ་དེ་ནི་སྐྱིད་པོ་མི་ཡོང་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་འདིའི་དུས་ཚོད་ལ་བདུད་ཀྱིས་ཁོང་གི་སེམས་ལ་སྐྱིད་པོ་ནམ་ཡང་མི་བཞག་གི་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ཚེ་འདི་ལ་རྒྱུ་དང་ན་པའི་ས། མི་ལ་སྐྱིད་པོ་མི་རག་གིན་རེད། མི་ཡི་སེམས་དྲང་པོ་བྱས་ན་རང་འདི་ནི་ཆོས་འདི་དང་ཚེ་འདི་དང་ཚེ་ཕྱི་མ་ཕན་ཐོགས་པོ་ཐོབ་པ་རེད་མི་ཟེགས། དེབ་འདི་རང་གི་ཐོག་ལ་སྲིད་ལས་བསམ་བློ་བཏང་གིན་ཡོད་པ་རེད། རང་གི་སེམས་ལ་ནམ་ཡང་དགའ་མོ་མི་བྱུང་གིན་རེད་དེ། དེའི་དུས་ཚོད་ལ་རང་གིས་རང་ལ་བཅོས། བཅོས་མཁན་གྱི་དུས་ཚོད་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ། བྱ་ནང་ལ། བྱ་ནང་ལ། ནང་ལ་འཇུག་མཁན་གྱི་མི་འདིས། པ་སྟ་ལ་ཞུས་པ་རེད། ཁྱེད་རང་ལ

དང་པོ་འདི། འཇིགས་པ་དེ་ནི་གཉིས་པ་འདི། སྡིག་པ་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ། དཀོན་མཆོག་ནི་མི་དམངས་ལ་ལྟ་རྟོག་དང་བསམ་བློ་གཏང་གིན་ཡོད་པ་རེད། མི་དམངས་ལྷན་རྒྱས་རྣམ་པ་ཚོ། ཁྱེད་དང་ང་ཡི་ཐོག་ལ་དཀོན་མཆོག་ཡི། གཅིག་ཚང་གུ་ལ་སྐྱབས་མགོན་གནང་གི་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ད་འོ་རང་ཚང་མ་དཀོན་མཆོག་གི་ཐོག་ལ་རང་གི་གྲོགས་དན་བྱེད་མཁན་གི་རེད་མ་རེད་ད་ཁྱེད་ཚོ་མི་མང་ཚང་མ་དེ་རང་གི།

རེ་ཌི་ཡོ་ཉན་མཁན་གྱི་མི་མང་དེ་ནི་དུས་ཚོད་འདིའི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་དེ་དུས་ཚོད་འདི་དེར་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་པའི་ནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་སང་ཉིན་ཡང། འདིར་གྱི་དུས་ཚོད་ལ་འོ་རང་ཚང་མ་ཡ།

ཡོད་ཙང་མྱོང་གི་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཡེ་ཤུ་ཡིས་གསུངས་པ། སུ་ཡིན་ཡང་ང་ཡི་རྗེས་སུ་བྱས་འདོད་ཡོད་ན་ཁོ་རང་ལ་དགོས་པའི་གི་འདི་ལ་མིན་ལབ་དགོས་རེད། སོ་སོ་ཡི་ཆེད་དུ་གི་བསམ་བློ་བཏང་ཡས། བཞག་ནས་སྡུག་པོ་མྱོང་དགོས། དེ་འདྲ་བྱས་ན་ང་ཡི་རྗེས་ལ་ཡོང་དགོས། མི་མང་ལྷན་རྒྱས་རྣམ་པ་ཚོ། དཀོན་མཆོག་ལ་ཡིད་ཆེས་བྱས་ན་གང་མིན་ཚད་ཡག་པོ་འོང་ག་རེད་རང་ལ་སྡུག་པོ་མྱོང་ན་རང་གི་སྡུག་བསྔལ་དང་གཅིག་ཚང་གུ་ཁོང་གིས་མཐོང་གོ་ཡོད་བ་རེད་རང་གིས་ལས་ཀ་གཙང་མ་བྱས་ཏེ་དཀོན་མཆོག་ལ་ཡིད་ཆེས་བྱས་ན་དེ་མི་ཚེ་ཡག་པོ་གང་ཡང་འོང་ག་རེད་དཀོན་མཆོག་གིས་ཚེ་འདི་དང་ཚེ་ཧ་ལོ་གཉིས་ལ་ཁོང་གིས་རྒྱབ་སྐྱོར་གནང་གི་ཡོད་བ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། དཀོན་མཆོག་གིས་ཁྱེད་རང་ལ་ཡེ་ཤུ་ལ་ཡིད་ཆེས་ཡིད་ཆེས་བྱས་རྒྱུ་ཡི་ཐོབ་ཐང་གནང་ཡོད་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཡིན་ཡང་དེ་ཙམ་གྱིས་འགྲིག་གི་མ་རེད་དཀོན་མཆོག་གིས་ཁྱེད་རང་ལ་ཡེ་ཤུ་ཆེད་དུ་མྱོང་རྒྱུ་ཡི་ཐོབ་ཐང་ཡང་གནང་ཡོད་རེད་ང་ཡི་བརྩེ་བའི་སྤུན་མཆེད་ཚོ་ཡིད་ཆེས། བརྟན་པོ་བྱས་ན། བྱས་ནས་གནས་དུས་ཁྱེད་རང་འགྱུར་བ་མེད་པ་བྱེད་དགོས། ག་དུས་ཡིན་ཡང་དཀོན་མཆོག་གི་ཕྱག་ལས་ལ་འབད་བརྩོན་བྱས་གསོན་པོ་གཙོ་བོ་ཡི་ཆེད་དུ་ལས་ཀ་བྱེད་པ་དེ་ག་དུས་ཡིན་ནས་འཕྲོ་བརླག་འགྲོ་གི་མེད་པ་ཡིན་ནི་ཁྱེད་རང་གིས་ཤེས་ཀྱི་ཡོད་རེད། ཡེ་ཤུ་གིས་ཁོང་གི་སློབ། མ་ཚོར་གསུངས་པ་རེད་ཁྱེད་རང་གིས་ང་བདམས་མ་སོང། ངས་ཁྱེད་ཚོ་བདམས་པ་ཡིན། ངས་ཁྱེད་ཚོ། ཁྱེད་ཚོ་ལ་ལས་ཀ་འདི་བྱེད་རྒྱུ་སྤྲད་པ་ཡིན། འབྲས་བུ་ཡོང་བ་བཟོ་དགོས། འབྲས་བུ་དེ་མུ་མཐུད་ནས་ཡོང་བ་བཟོ་དགོས། དེ་ནས་ཁྱེད་རང་གིས་ང་ཡི་མིང་ནས། ག་རེ་ཞུས་ན་ཡབ་ཀྱིས་གནང་གི་རེད། དེ་ང་ཡི་བཀའ་ཡིན་གཅིག་གིས་གཅིག་ལ་བརྩེ་བ་བྱེད་དགོས། གལ་སྲིད་འཛམ་བུ་གླིང་གི་མི་ཚོས་ཁྱེད་རང་ལ་སྡང་སྡང་པོ་བྱས་ན་དེ་སྔོན་ན་ལ་དང་པོ་ང་ལ་སྡང་པོ་བྱེད་ཀྱི་ཡོད་པ་འདི་དྲན་པ་བྱས། གལ་སྲིད་ཁྱེད་རང་ལ་ཁྱེད་རང་འཛམ་བུ་གླིང་གི་མི་གཅིག་ཡིན་ན་དེ་རང་གི། མི་ཚོ་མི་ཚོ་ལ་བརྩེ་བ་བྱེད་པ་ནང་བཞིན་ཁྱེད་རང་ལའང་བྱེད་ཀྱི་རེད་མི་མང་ལྷན་རྒྱས་རྣམ་པ་ཚོ་ཡིན་ནས་ངས་ཁྱེད་རང་ལ་ཁྱེད་རང་འཛམ་བུ་གླིང་འདི་ནས་བདམས་པ་ཡིན་དེ་འདྲ་ཡིན་ཙང་ཁྱེད་རང་འཛམ་བུ་གླིང་འདི་ཡི་ཁོངས་གཏོགས་གི་མི་མ་རེད་དེ་འདྲ་བྱས་ཙང་འཛམ་བུ་གླིང་འདིས་ཁྱེད་རང་ལ། སྡང་སེམས་བྱེད་ཀྱི་ཡོད་པ་རེད། ཡེ་ཤུ་གིས་གསུངས་པ་ང་ཡི་གྲོགས་གྲོགས་པོ་ཚོ། མི་ཚོ་ལ་མ་ཞེད། མི་ཚོས། གཟུགས་པོ་བསད་ནས་གཞན་གང་ཡང་མི་ཐུབ་ཀྱི་མ་རེད་སུ་ལ་ཞེད་དགོས་ཀྱི་ཡོད་མེད་པ་ངས་ཁྱེད་རང་ལ་སྟོན་དགོས་དཀོན་མཆོག་ལ་ཞེད། ཁོང་ལ་མི་ཚོ་བསད་ཚར་བའི་རྗེས་དམྱལ་བ་ནང་རྒྱུ་ཡི་གི་དབང་དབང་ཆ་ཡོད་རེད་ཁོང་ལ་འཇིགས་དགོས། ཁྱེད་རང་ལས་ཀ་ཡག་ཡག་པོ་བྱས་ན་སྡུག་བསྔལ་མྱོང་སྲིད་ཀྱི་རེད། གལ་གལ་སྲིད་སྲིད་དེ་འདྲ་བྱུང་ན་ཁྱེད་རང་སྐྱིད་པོ་ཡོང་གི་རེད་ཞེད་སྣང་མ་བྱེད། སེམས་ཁྲལ་མ་བྱེད།

དགོས་པ་དེ་ཚོ་ཕུན་སུམ་ཚོགས་པ་གནང་ཐུབ་ཀྱི་རེད་དེ་འདྲ། ཡིན་ཙང་ཁྱེད་རང་ལ་ག་རེ་ཡིན་ཡང་དེ་འདང་ངེས་ཡོད་པ་ཡོང་གི་རེད་དེ་མ་ཚད་ཁྱེད་རང་ལ་ལས་ཀ་ཡག་པོ་བཤད་དུས་འགྲོ་འུ་གུ།

དུས་བཟོས། ལ། རེ་ལྡེའུ་ནས་མི་མང་ཚང་མས་ཀྱི་བར་ལ་སེན། ཉུང་གི། ཡོད། རེ་ལྡེའུ། སེང་གེང་གི། མི་མང། ཚོ། དུས་བཟོས་འདི་ནི། ད། ཟོག་གི།